འདོད་ཆགས་ལ་སོགས་པའི་སྲིད་པའི་འཆིང་བ་ལས་གྲོལ་བའི་མྱ་ངན་ལས་འདས་པ་དང་འཁོར་བའི་བཙོན་རར་ཚུད་པའི་མྱ་ངན་ལས་མ་འདས་པ་དེ་ཁོ་ན་ཉིད་དུ་ཁྱད་པར་མེད་དེ། དེ་ཁོ་ན་ཉིད་དུ། དེ་ཁོ་ན་ཉིད་དུ་ཁྱད་པར་མེད་དེ་སྲིད་པ་དང་ཞི་བ་རང་བཞིན་གྱིས་སྟོང་པ་ཉིད་དུ་མཚུངས་པའི་ཕྱིར། ཅི་ཞིག་མཉམ་པ་ཉིད་ཟེར་ན་དེ་ཁོ་ན་ཉིད་དུ་ཁྱད་པར་མེད་དེ་ཁོ་ན་ཉིད་དུ་མེད་པ་བདེན་པར་མེད་པ་མཉམ་ཏིང་འཛིན་རྒྱལ་པོ་ལས་སྲིད་པའི་འགྲོ་བ་རྨི་ལམ་ལྟ་བུ་སྟེ་འདི་ལ་མི་སྐྱེ་སུ་ཡང་འཆི་བ་མེད་ཞེས་སོགས་དང། འཕགས་པ་ཉེ་བར་ཉེ་བར་འཁོར་གྱིས་ཞུས་པ་ཆོས་རྣམས་རང་བཞིན་དག་ལ་གཞལ་གཞལ་བྱས་ན་འབྲས་བུ་ཀུན་མེད་འབྲས་བུ་ཐོབ་པའང་མེད་ཞེས་གསུངས་པ་ལྟར་རོ། གསུམ་པ་དེས་ན་སྟོང་ཉིད་རྟོགས་པ་ལ་འབད་རིགས་པར་འདོམས་པ་ལ་གསུམ་ཟེར་ད་སྟོང་ཉིད་རྟོགས་པར་འབད་རིགས་པར་འདོམས་པ་ལ་གསུམ་ཟེར། གདམས་པ་གདམས་པ་དངོས་དང་འཁོར་བའི་ཉེས་དམིགས་བསྟན་ནས་སྙིང་རྗེ་ཆེན་པོའི་དམིགས་པ་བསྟན་པ་སྙིང་རྗེ་ཆེན་པོའི་རྣམ་པའི་འཛིན་སྟངས་བསྟན་པའོ། དང་པོ་གདམས་པ་དངོས་ལ་གཉིས། གནས་ལུགས་ཀྱི་དོན་བཤད་པ་དེ་རྟོགས་པ་ལ་འབད་པར་རིགས་པའོ། དང་པོ་གནས་ལུགས་ཀྱི་དོན་བསྟན་པ་ནི། དང་པོ་གནས་ལུགས་ཀྱི་དོན་བསྟན་པ་ནི། དེ་ལྟར་སྟོང་པའི། དངོས་རྣམས་ལ་ཐོབ་པ་ཅི་ཡོད་ཤོར་ཅི་ཡོད་གང་གིས་རིམ་གྲོ་བྱས་པའམ་ཡོངས་སུ་བརྙས་པར་ཅི་ཞིག་ཡོད་སྔ་གོང་དུ་ཇི་སྐད་བཤད་པའི་ཚུལ་དེ་ལྟར་རང་བཞིན་གྱིས་སྟོང་པའི་དངོས་པོ་རྣམས་ལ་རང་བཞིན་རང་བཞིན་གྱི་ངོས་ནས་གཞལ་ན་རྙེད་པ་གང་གིས་ཆགས་པར་འགྱུར་བ་རང་བཞིན་གྱི་ངོས་ནས་ངོས་ནས་གཞལ་ན་རྙེད་པ་གང་གིས་ཆགས་པར་འགྱུར་བ་ཐོབ་པ་ཅི་ཡོད། རྙེད་པ་གང་ཞིག་ཤོར་བས་ཁོང་ཁྲོ་སྐྱེ་བར་འགྱུར་བ་ཤོར་བ་ཅི་ཡོད་དེ་ཅུང་ཟད་ཀྱང་མེད་ལ་རང་བཞིན་གྱི་ངོས་ནས་གཞལ་ན་མེད། གང་གིས་རིམ་གྲོ་བྱས་པའམ་ཡོངས་སུ་བརྙས་པའི་ཕན་པ་བྱས་པ་དང་གནོད་པ་བྱས་པའང་ཅི་ཞིག་ཡོད། རང་ངོས་ནས་བྱས་ན་དེ་མེད། བདེ་བའམ་སྡུག་བསྔལ་གང་ལས་ཡིན། མི་དགར་ཅི་ཡོད་དགར་ཅི་ཡོད། དེ་ཉིད་དུ་ནི་བཙལ་བྱས་ན་གང་ཞིག་སྲེད་ཅིང་གང་ལ་སྲེད། གང་ཞིག་ཐོབ་པ་དང་ཐོབ་པ་མི་འགྲོ།

གང་ཡིན། འདོད་བྱ་མ་ཡིན་པ་དང་འདོད་བྱ་རང་བཞིན་གྱིས་གྲུབ་པའི་མི་དགར། མི་དགར་ཅི་ཡོད། མི་དགར་ཅི་ཡོད་དགར་ཅི་ཡོད། གནས་ལུགས་ཀྱི་དོན་ལ་དཔྱོད་པའི་རིགས་པས། དེ་ཉིད་དུ་ནི་བཙལ་ན་སྲེད་པ་སྐྱེ་བའི་གཞི་གང་ལ། སྲེད་པ་སྐྱེ་བའི་གཞི་གང་ལས་སྲེད་པ་གང་ཞིག་སྐྱེ་ཅིང་དམིགས་པ་གང་ལ་སྲེད་པའི་འཁོར་གསུམ་རང་བཞིན་གྱིས་མ་གྲུབ་པའི་ཕྱིར་རོ། དཔྱད་ན་གསོན་པའི་འཇིག་རྟེན་འདི་གང་ཞིག་འདིར་ནི་འཆི་འགྱུར་ཏེ་འབྱུང་འགྱུར་གང་ཡིན་བྱུང་གྱུར་ཀྱང་གཉེན་དང་བཤེས་ཀྱང་གང་ཞིག་ཡིན། དེ་ལྟར་ལས་དང་ལས་གསོག་པ་པོ་ལ་སོགས་པ་རྣམས་ལ་དཔྱད་ན་གསོན་པའི་འཇིག་རྟེན་འདི་གང་ཞིག་སྲིད་པ་འདིར་ནི་འཆི་འགྱུར་ཏེ་འཆི་བ་རང་བཞིན་གྱིས་མ་གྲུབ་པའི་ཕྱིར། ཚེ་ཕྱི་མར་འབྱུང་འགྱུར་གང་ཡིན་སྐྱེ་བ་སྔ་མར་ཡང། ཚེ་ཕྱི་མར་འབྱུང་འགྱུར་གང་ཡིན་སྐྱེ་བ་སྔ་མར་བྱུང་གྱུར་གང། ཕན་འདོགས་པའི་གཉེན་གང་ཡིད་དུ་འོང་བའི་གཉེན་གང་ཞིག་སྟེ། རང་བཞིན་གྱིས་གྲུབ་པ་ཅུང་ཟད་ཀྱང་མེད་དོ་ནི་དགག་བྱ་སྦྱར་ཀྱང་མི་དགོས་ད་ནི་གེགས་ནི་མེད་དོ། དེ་ལྟར་གནས་ལུགས་ཀྱི་དོན་ཁོང་དུ་ཆུད་པར་བྱས་ནས། འཇིག་རྟེན་ཆོས་བརྒྱད་མགོ་སྙོམས་པ་མགོ་སྙོམས་ལ་འབད་པར་བྱའོ། གཉིས་པ། ཧཱ། རོ་སྙོམས་པ་ལ་ཨ་ལས་མགོ་སྙོམས་པ་རོ་སྙོམས་ལ་འཇིག་རྟེན་ཆོས་བརྒྱད་རོ་སྙོམས་པ་དང་མགོ་སྙོམས་པ་འོ་ད་ཅིག་གི་རོ་སྙོམས་ལ་འབད་པར་བྱའོ། གཉིས་པ། དེ་རྟོགས་པ་ལ་འབད་པར་རིགས་པ་ནི། ཐམས་ཅད་ནམ་མཁའ་འདྲ་བ་ནི་བདག་འདྲས་ཡོངས་སུ་གཟུང་བར་བགྱི། དེ་ལྟར་ཆོས་ཐམས་ཅད་ནམ་མཁའ་དང་འདྲ་བར་ནི་གཞུང་རྩོམ་པ་པོ་བདག་འདྲ་བས་ཡོངས་སུ་གཟུང་བར་བགྱི་སྟེ། སྲིད་པའི་རྩ་བ་གཅོད་པ་དང་ཐམས་ཅད་མཁྱེན་པར་བགྲོད་པའི་ལམ་གྱི་གཙོ་བོ་ཡིན་པའི་ཕྱིར། ཟེར་ཐམས་ཅད་ནམ་མཁའ་འདྲ་བར་ནི་བདག་འདྲས་ཡོངས་སུ་གཟུང་བར་གྱིས་སོ། ཆོས་ཐམས་ཅད་རང་བཞིན་ནམ་མཁའ་དང་འདྲ་བར་གཞུང་རྩོམ་པ་པོ་བདག་འདྲ་བས་ཡོངས་སུ་གཟུང་བར་བགྱིས་ཏེ། སྲིད་པའི་རྩ་བ་གཅོད་པ་དང་ཐམས་ཅད་མཁྱེན་པར་བགྲོད་པའི་ལམ་གྱི་གཙོ་བོ་ཡིན་པའི་ཕྱིར། སྟོང་ཉིད་རྟོགས་པའི་བློ་དེ་བདག་འདྲ་བ་ནི་རྩོམ་པ་པོས་ཁེངས་སྐྱུང་བ་དང་བདག་འདྲ་བ་གསུང་དུས་རྩོམ་པ་པོའི་ཁེངས་སྐྱུང་དང་གཙོ་བོ་ནི་དེ་ཁོ་ན་ཉིད་མ་རྟོགས་པའི་སོ་སོའི་སྐྱེ་བོ་རྣམས་ལ་གདམས་པ་ཡིན་ནོ། བདག་འདྲ་ཟུང་བདག་འདྲས་ཟུང་གི་དེ་བས་སུ་ཁེངས་སྐྱུང་བའི་རྒྱལ་པོ་ཆེན་པོ་ཁེངས་སྐྱུང་བ་གཞན་གཙོ་བོ་སོ་སོའི་སྐྱེ་བོ་རྣམས་ཀྱིས་ད་སྟོང་ཉིད་རྟོགས་དགོས་པར་གདམས་པ་ཡིན། གཉིས་པ་འཁོར་བའི་ཉེས་དམིགས་བསྟན་པའི་སྒོ་ནས་སྙིང་རྗེ་ཆེན་པོའི་དམིགས་པ་བསྟན་པ་ལ་ལྔ། ཚེ་འདིའི་ཉེས་དམིགས་འཇིག་རྟེན་ཕྱི་མའི་ཉེས་དམིགས་བདེ་འགྲོར་སྐྱེས་ཀྱང་དམ་པའི་ཆོས་བསྒྲུབ་པའི་ལོང་མེད་པར་བསམ་པ། དལ་འབྱོར་ཤིན་ཏུ་རྙེད་དཀའ་བར་བསམ་པ། དེས་ན་རང་གཞན་འཁོར་བའི་སྡུག་བསྔལ་གྱིས་མནར་བ་ལ་མྱ་ངན་བྱ་བར་འོས་པའོ། དང་པོ་ཚེ་འདིའི་ཉེས་དམིགས་ནི། བདག་ཉིད་བདེ་བར་འདོད་རྣམས་ནི་འཐབ་དང་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུགས་དང་དགའ་བར་བྱེད་མྱ་ངན་འབད་རྩོལ་རྩོད་པ་དང་ཕན་ཚུན་གཅོད་དང། སྡིག་པ་དང་འབིགས་པ་འབིགས་པ་དང། སྡིག་དག་གིས་ནི་ཚེགས་ཆེན་འཚོ། ཚེ་འདིར་ཡང་བདག་ཉིད་བདེ་བར་འདོད་ཀྱང། སྡུག་བསྔལ་གྱི་དབང་ལས་མ་འདས་ཏེ། རང་གཞན་རྣམས་ནི་བདེ་བ་འདོད་པའི་དགྲ་ལ་འཐབ་པ་དང་གཉེན་ལ་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུགས་པ་དང་དགའ་བར་བྱེད་ཅིང། འདོད་པ་མ་གྲུབ་ན་མྱ་ངན་དང་འདོད་པའི་དོན་དུ་འབད་བརྩོན་བྱེད་པ་དང་གཞན་ལ་རྩོད་པ་དང་བདག་གཞན་ཕན་ཚུན་ལུས་གཅོད་པ་དང་སྡིག་པ་དང། གཞན་ཡང་ངག་ཡིད་དུ་བའང་གཞན་ཡང་ངག་ཡིད་དུ་ཡོད་ལ་སྡིག་པ་དང་སྡིག་ཏོ་མ་འགྲོ། གཞན་ཡང་ས་འབིགས་པ་དང་གཞན་ཡང་ངག་མིན་པ་གཞན་ཡང་ངག་ཡིད་ལ་གཞན་ཡང་འབངས་གཞན་ཡང་ངག་ཡིད་ལ་སོགས་པའི་ངག་ཡིད་ལ་སོགས་པའི་སྡིག་པ་མཐའ་ཡས་པ་བསགས་པ་དག་གིས་ནི་ཚེགས་ཆེན་པོས། འབྲས་བུ་མེད་པའི་དཀའ་བ་ཆེན་པོ། འཚོ་དགོས་པར་སྣང་བས་མཁས་པ་དག་གིས་ཚེ་འདིའི། ཕུན་ཚོགས་ལ་སྲེད་པར་མི་བྱའོ། ཕལ་གྱི་ས་བོ་ནུབ། གཉིས་པ་འཇིག་རྟེན་ཕྱི་མའི་ཉེས་དམིགས་ནི། བདེ་འགྲོར་ཡང་དང་ཡང་འོངས་ཏེ་བདེ་བ་མང་པོ་སྤྱད་སྤྱད་ནས་ཤི་ནས་ངན་འགྲོའི་སྡུག་བསྔལ་ནི་ཡུན་རིང་མི་བཟད་རྣམས་སུ་ལྷུང། དགེ་བའི་བཤེས་གཉེན་དང། ལན་རེ་ཙམ་འཕྲད་པའི་སྟོབས་ཀྱིས་བདེ་འགྲོར་གློག་འགྱུ་བ་བཞིན་དུ་དུས་ཅུང་ཟད་རེ་ཡང་རེ་ཡང་དང་ཡང་དུ་འོངས་ཏེ། བདེ་བ་མང་པོ་ལོངས་སྤྱད་སྤྱད་ནས་ཡང་ཤི་ནས་ངན་འགྲོའི་སྡུག་བསྔལ་རྩུབ་པ་ཚ་བ་ཡིད་དུ་མི་འོང་བ་ནི་ཡུན་རིང་པོ་བསྐལ་པ་མཐའ་ཡས་པའི་བར་དུ་དམྱལ་བ་ཆེན་པོ་མི་བཟད་པ་རྣམས་སུ་ལྷུང་ཞིང

སྲིད་པ་སྤྱིའི་ཉེས་དམིགས་བསམ་པ་ནི་འདོད་པ་དང་གཟུགས་དང་གཟུགས་མེད་པའི་སྲིད་པ་ན་ནི་སྡུག་བསྔལ་གྱི་གནོད་པའི་གཡང་ས་ཤིན་ཏུ་མང་སྟེ། དེ་དག་ལས་མི་འདའ་བའི་རྒྱུ་ནི་སྲིད་པ་དེར་ནི་སྡུག་བསྔལ་ལས་གྲོལ་བའི་ཐབས་དེ་ཁོ་ན་ཉིད་ཁོང་དུ་ཆུད་པ་མིན་པར། སྲིད་པའི་ཞགས་པས་བཅིངས་པ་འདི་འདྲ་བ་དང་ལྡན་པའི་སྐབས་དེར་ཡང་ཕན་ཚུན་འགལ་བས་ན་སྟེ། དེ་ཁོ་ན་ཉིད་ཁོང་དུ་མ་ཆུད་ན་ཐར་པའི་རྒྱུ་དང་འགལ་བ། དངོས་པོ་བདེན་པར་སྒྲོ་བཏགས་ནས་འཁོར་བར་འཁོར་བ་འབའ་ཞིག་ཏུ་ཟད་དོ། སྲིད་ན་དེ་ཉིད་འདི་འདྲ་སྲིད་ན་དེ་ཉིད་འདི་འདྲ་མེད་དེར་ཡང་དཔེ་མེད་མི་བཟད་པའི། སྡུག་བསྔལ་རྒྱ་མཚོ་མཐའ་ལས་འདས། སྲིད་པ་འཁོར་བ་ན་དེ་ཁོ་ན་ཉིད་ཁོང་དུ་ཆུད་པ་འདི་འདྲ་མེད་པས། སྲིད་པ་དེར་ཡང་དཔེ་མེད་པའི་སྲིད་པ་དེར་ཡང་དཔེ་མེད་པའི་མི་བཟད་པའི་སོ། སྲིད་པ་དེར་ཡང་དཔེ་མི་རིགས་པས་དཔེ་མེད་པའི་སྲིད་པ་དེར་ཡང་དཔེ་མེད་པའི་མི་བཟད་པའི་སོ། དཔེ་མི་བཟད་པའི་སྡུག་བསྔལ་ཅུང་ཟད་ཡོད་པ་ཁོང་སོ་ཁོང་དུ་གསར་བུ་འཕྲོད་པོ་འདུག་ག་དཔེ་མི་བཟད་དཔེ་མེད་པའི་མི་བཟད་པའི་སྡུག་བསྔལ་གྱི་རྒྱ་མཚོ་མཐའ་ཡས་པ་ཉམས་སུ་མྱོང་བར་འགྱུར་བས་སྟོང་པ་ཉིད་རྟོགས་པ་ལ་འབད་པར་རིགས་སོ་སྟོང་ཉིད་མ་རྟོགས་ན་ད་དེ་ག་ཡོང་གི་རེད་ཁོའི་རྐྱེན་གྱིས་སྟོང་ཉིད་རྟོགས་པ་ལ་ངེས་པར་འབད་པར་རིགས་སོ། གསུམ་པ། བདེ་འགྲོར་སྐྱེས་ཀྱང་དམ་པའི་ཆོས་སྒྲུབ་པའི་ལོང་མེད་པར་བསམ་པ་ནི། དེར་ནི་དེ་ནི་དེ་ལྟར་སྟོབས་ཆུང་ཞིང་དེར་ནི་ཚེ་ཡང་ཐུང་བ་ཉིད་དེར་ཡང་གསོན་དང་ནད་མེད་ཀྱི་བྱེད་དང་བཀྲེས་དང་ངལ་བ་དང་ས་སྲིད་པ་དེར་ནི་བདེ་འགྲོར་སྐྱེས་ཀྱང་དེ་ལྟར་དགེ་བ་བསྒྲུབ་པའི་སྟོབས་ཆུང་ཞིང། དགེ་བ་ཉམ་ཆུང་ཉིད་ལ་རྟག་ཟེར་ནས་ཡོད་དང། དེར་ནི་དགེ་བ་བསྒྲུབ་པའི་རྟེན་དལ་འབྱོར་གྱི་ཚེ་ཡང་ཐུང་བ་ཉིད་དང། དེར་ཅུང་ཟད་གནས་པའི་སྐབས་སུ་ཡང་ས་ཡུན་རིང་དུ་གསོན་པའི་ཐབས། ཁྲུས་དང་བསྐུ་མཉེ་སོགས་དང། ནད་མེད་ཀྱི་རྒྱུ་སྨན་བསྟེན་པ་སོགས་བྱེད་པ་དང། བཀྲེས་པ་དང་ལམ་གྱི་ངལ་བ་དང་འོང་དེ་རུ་སྡོད་ཡས་སྡོད་རིང་ཁོ་ལས་ད་དེ་འདྲ་གི་ལས་ཀ་བྱེད་ཡས་མང་གི་འདུག་གསུངས།

དོན་མེད་ཀྱིས་ཆོས་བྱེད་པའི་ལོང་མེད་པར་ཚེ་འདི་དོན་མེད་མྱུར་པོར་སྟེ་མགྱོགས་པར་འདའ་ཞིང་འཇིག་པར་འགྱུར་ལ། སྲིད་པ་ལས་འདའ་བའི་རྒྱུ་དེ་ཁོ་ན་ཉིད་ཀྱི་དོན་ལ་རྣམ་པར་དཔྱོད་པའང་ཤིན་ཏུ་རྙེད་པར་དཀའ་བས། འཁོར་བ་བཟློག་པའི་ཐབས་ལ་འབད་པར་བྱའོ། བཞི་པ་དལ་འབྱོར་ཤིན་ཏུ་རྙེད་དཀའ་བར་བསམ་པ་ནི། བདེ་འགྲོར་སྐྱེས་པའི་དུས་སུ་སྟོང་པ་ཉིད་ཀྱི་དོན་བསྒོམས་ནས་འཁོར་བ་བཟློག་པས་ཆོག་གོ་ཞེ་ན། ད་ནི་ན་བདེ་འགྲོར་སྐྱེས་པའི་དུས་སུ་ད་ནི་སྟོང་ཉིད་བསྒོམས་པས་སྟོང་པ་ཉིད་ཀྱི་དོན་བསྒོམས་ནས་འཁོར་བ་བཟློག་པས་ཆོག་གོ་ཞེ་ན། དེར་ཡང་རྣམ་གཡེང་གོམས་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད། དེར་ཡང་ངན་སོང་ཆེན་པོར་ནི་ལྟུང་ཕྱིར་བདུད་ནི་བརྩོན་པར་བྱེད། འཁོར་བ་དེར་ཡང་དངོས་པོ་ལ་བདེན་པར་མངོན་པར་ཞེན་པ་དང་འདུ་འཛི་ལ་སོགས་པའི་རྣམ་གཡེང་ཚེ་འཁོར་བ་ཐོག་མ་མེད་པ་ནས་གོམས་པ་ནི་བཟློག་ཤིན་ཏུ་དཀའ་བས་དེ་བཟློག་པའི་ཐབས་ནི་ག་ལ་ཡོད་དེ། དེ་བཟློག་པའི་མཐུན་རྐྱེན་ཤིན་ཏུ་ཉུང་ཞིང་འགལ་རྐྱེན་ཉེར་འཚེ་ཤིན་ཏུ་མང་བའི་ཕྱིར་ཏེ། དམ་པའི་ཆོས་ཅུང་ཟད་སྒྲུབ་པའི་དུས་དེར་ཡང། ངན་སོང་ཆེན་པོར་ནི་ལྟུང་བའི་ཕྱིར་དུ། ལྷའི་བུའི་བདུད་ལ་སོགས་པ་ནི་བརྩོན་པར་བྱེད་པས་སྲིད་པ་ལས་གྲོལ་བའི་འགལ་རྐྱེན་མང་ཞིང་བཟློག་དཀའ་བ་ཡིན་ནོ། ད་དེ་དངོས་ཡོད་ལ་ཁག་པོ་བྱུང་དང་འབྱུང་བཞིན་པ། བདེ་འགྲོར་སྐྱེས་པའི་ཚེ་བདེན་པ་དང་དཀོན་མཆོག་སོགས་ལ་དད་པ་བསྒོམ་པ་སོགས་དད་པ་བསྒོམ་པ་ལ་སོགས་པ་བྱས་ནས་སྲིད་པ་ལས་གྲོལ་བར་བྱེད། གྲོལ་བར་བྱེད་པས།